བསྟན་བཅོས་ཚད་མ་རྣམ་འགྲེལ་དུ་རྩོམ་ཡས་ཆེད་དུ་མ་རྩོམ་གོང་དུ་ད་ཁོའི་ཡན་ལག་ཟེར་དུས་ཁུ་གུ་གོས་སྔོན་དུ་ཅིག་བཤད་དགོས་པ་རེད་པ་འོ་ད་ལྟ་དེའི་ཡན་ལག་གོ་བྱེད་དང་པོ་ལ་གསུམ་བྱེད་དང་བཤད་པ་ལ་འཇུག་པ་ཟེར་དེ་ལ་འོ། དགོས་པ་དང་བསྡུས་པ་དང་ཚིག་དོན་ཟེར་ད་དེ་ག་རེ་ཟེར་ན་དེ་རེད་བཤད་པ་ལ་འཇུག་པ་ལ་དང་པོ་སྐྱབས་སུ་འགྲོ་དགོས་པ་རེད་པ་དང་པོ་ཡས་ཟེར་སོང་ང་བཤད་པ་ལ་འཇུག་པ་དེ་ལ་ཡུལ་ཁྱད་པར་ཅན་ལ་སྐྱབས་སུ་སོང་བ་དང་སྐྱབས་སུ་སོང་ནས་བྱ་བ་ཁྱད་པར་ཅན་གཉིས་རེད་ད་ཡུལ་ཁྱད་པར་ཅན་ལ་སྐྱབས་སུ་འཇུག་ཟེར་གོ་ལ། ཡུལ་ཁྱད་པར་ཅན་ལ་སྐྱབས་སུ་སོང་ནས་ཕན་ཐོགས་ག་རེ་ཡོད་རེད་ཟེར་ཡོང་དུས་ཙ་ཕན་ཐོགས་འདི་ཡོད་ཟེར་ནས་དགོས་པ་དེ་བཤད་པ་རེད་དགོས་པ་དེ་བཤད།

བསྡུས་དོན་བཤད་ཡས་དེ་གའི་ཚིག་ཇི་མ་ཇི་བཞིན་མ་ཤེས་པ་ཞིག་ང་རང་ཚོ་གོ་བདེ་པོ་ཞིག་རྡོག་རྡོག་ཤིག་ཅིག་བསྟན་ཡོང་དགོས་འོ་འདུག་ཅེས། དང་པོ་ནི་ཡིན་ཞེས་ད་དང་པོ་དགོས་དོན་དགོས་པ་ག་རེ་རེད་ཟེར་ན་ཕྱག་འཚལ་ནས་ཕན་ཐོགས་ག་རེ་ཡོད་རེད་དགོས་པ་ག་རེ་ཡོད་སྒྲུབ་ཡས་ཡོད་རེད་ཟེར་ན་ལྷ་དང་ཀླུ་དང་དྲང་སྲོང་ལ་སོགས་པ་རྣམས་ཀྱིས་ཟེར་ནས་ཞབས་ཀྱི་པདྨོ་ལ་ཕྱག་བྱས་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཡོན་ཏན་བརྗོད་ནས་སྐྱབས་སུ་སོང་བས་ནི་དགོས་པ་ག་རེ་ཡོད་རེད་ཟེར་ན་སོང་ནས་གནས་སྐབས་བསྟན་བཅོས་རྩོམ་པའི་བར་ཆད་ཞི་བའི་དགོས་པ་འདུག་མཐར་ཐུག་རྣམ་མཁྱེན་ཐོབ་པའི་དགོས་པ་འདུག་ཟེར་དགོས་པ་དེ་བསྟན་པ་རེད་འདུག་ཟེར། འོ། རང་ལུགས་དགོས་པ་དགོས་དོན་ཞེས་པའི་དགོས་པ་འདི་ཡོད་ཟེར་དགོས་པ་དེ་ཡོད་ཟེར་བཤད་པ་རེད། ད་དེ་ལ་གཞི་ནས་ཁ་ཅིག་གིས་བསྟན་བཅོས་ལ་བརྟེན་ནས་ཟེར་དེ་ནི་ཁ་ཅིག་གིས་སུ་ལྟ་ས་ལྟ་ཡོང་དགོས་པ་རེད། བསྟན་བཅོས་ལ་བརྟེན་ནས་ཐར་པ་ཐོབ་པ་ལ་ཟེར། རེད་པ། བསྟན་བཅོས་ཚད་མ་རྣམ་འགྲེལ་ལ་བརྟེན་ནས་ཟེར་དེ་སློབ་སྦྱོང་བྱས་ནས་ཐར་པ་ཐོབ་པ་ལ་དེ་ལ་ཐོས་བསམ་གྱིས་འཇུག་དགོས་རེད་པ། བསྟན་བཅོས་ཚད་མ་རྣམ་འགྲེལ་ལ་བརྟེན་ནས་ཐར་པ་ཐོབ་ཟེར་དེ་བསྟན་བཅོས་ཚད་མ་རྣམ་འགྲེལ་ལ་སློབ་སྦྱོང་བྱས་དེའི་དོན་དག་དེ་རྟོགས་ནས་བསམ་བློ་བཏང་ནས་སེམས་ལ་བཟོ་ལྟ་བཟོས་ནས་ཐར་པ་ཐོབ་པ་བཞག་དགོས་པ་རེད།

ཚད་མ་རྣམ་འགྲེལ་ལ་སྔར་སློབ་སྦྱོང་མ་བྱས་གོང་དུ་དེ་ལ་སློབ་སྦྱོང་བྱས་དོན་དག་ལ་ཚད་མ་རྣམ་འགྲེལ་གྱི་དགོས་འབྲེལ་གྱི་ངག་ཅིག་བསྟན་དགོས་པ་རེད་དགོས་འབྲེལ་ངག་དེ་ལ་ཚིག་བཞི་རེད་སྐྱེ་བོ་ཕལ་ཆེར་ཕལ་ལ་ཆགས་ཤིང་ཤེས་རབ་རྩལ་མེད་པས་ལེགས་བཤད་རྣམས་དོན་དུ་མི་གཉེར་ཁོ་ནར་མ་ཟད་ཕྲག་དོག་དྲི་མ་དག་གིས་སྡང་བར་ཡང་ཡོངས་གྱུར་དེས་ན་བདག་ལ་འདི་ནི་གཞན་ལ་ཕན་པ་ཡིན་ཞེས་བསམ་པ་མེད་ཞེས་པ་དེ་ཚད་མ་རྣམ་འགྲེལ་གྱི་དགོས་འབྲེལ་ངག་རེད་ད་ཕ་གིའི་རྣམ་པ་ཐམས་ཅད་མཁྱེན་ཉིད་ལམ་ཞེས་པ་ནས་བྱ་བ་རྩོམ་པའི་དགོས་པ་ཡིན་ཞེས་ཚིག་བརྒྱད་པོ་དེ་དགོས་འབྲེལ་ངག་ཡིན་ཟེར་ཡོད་པ་ཁོ་ནང་བཞིན་བྱས་འདི་ཡང་འོ་ཚིག་བཞི་པོ་དེ་ཚད་མ་རྣམ་འགྲེལ་གྱི་དགོས་འབྲེལ་ངག་རེད། ཡིན་ཙང་དགོས་འབྲེལ་ངག་དེ་གོ་བ་ག་རེ་བྱེད་དུ་བསྟན་བཅོས་ཚད་མ་རྣམ་འགྲེལ་ལ་སློབ་སྦྱོང་བྱེད་ཡས་དོན་དག་ལ་སློབ་སྦྱོང་ལ་ཞུགས་ཡས་དོན་དག་ལ་དེའི་སྔོན་དུ་དེ་ཤེས་པ་རེད་པ་ད་དགོས་འབྲེལ་ངག་དེ་ཤེས་ཡོང་དུས་ད་ཚད་མ་རྣམ་འགྲེལ་སློབ་སྦྱོང་བྱེད་འགྲོ་བ་ག་རེ་རེད་དགོས་འབྲེལ་ངག་དེ་མ་སྨོས་ན་ཚད་མ་རྣམ་འགྲེལ་སློབ་སྦྱོང་བྱེད་ཀྱི་ཡོད་མ་རེད་དགོས་འབྲེལ་ངག་དེ་སྨོས་ཡོང་ཁོ་ལ་ལབ་ཡོང་དུས་ད་ཚད་མ་རྣམ་འགྲེལ་སློབ་སྦྱོང་བྱེད་ཀྱི་ཡོད་རེད་པ་མངོན་རྟོགས་རྒྱན་དང་གཅིག་པ་གཅིག་རྐྱང་རེད་དགོས་འབྲེལ་ངག་ཟེར་གོ་ཚིག་དེ་འདྲ་མ་རེད་མ་གཏོགས་བསམ་བློ་གཏོང་སྟངས་དང་རིགས་པ་གཅིག་པ་རེད་དེ་རེད་བྱས་ཙང་མངོན་རྟོགས་རྒྱན་ལ་ཡིན་ནའང་འདྲ་འདུག་འོ་མངོན་རྟོགས་རྒྱན་ཆེད་དུ་བྱ་བའི་གདུལ་བྱ་ལ་རྣམ་པ་ཐམས་ཅད་མཁྱེན་ཉིད་ལམ་བྱ་བ་རྩོམ་པའི་དགོས་པ་ཡིན་ཞེས་པའི་དེ་སྐད་ཚིག་བརྒྱད་པོ་དེ་མ་ལབ་ན་དེ་ག་རེ་བྱེད་ཀྱི་ཡོའོ་མ་རེད།

ད་ཁ་ཅིག་གི་ལན་སྐོར་ད་འདི་འདི་རང་ལུགས་གཏང་ཟབ་བྱེད་ད་འདི་ཐུན་མོང་མ་ཡིན་པ་ཟེར་ཏེ་ཁ་ཅིག་གི་ལན་རེད། མྱུ་གུ་སྐྱེས་པའི་ཐུན་མོང་མ་ཡིན་པའི་རྒྱུ་ས་བོན་རེད། ཡིན་ཙང། འོ། ཆུ་ལུད་ལ་བརྟེན་ནས་ཀྱང་སྐྱེ་གི་རེད་ས་བོན་ལ་བརྟེན་ནས་ཀྱང་སྐྱེ་གི་རེད་ཆུ་ལུད་ཁོ་ན་ལ་བརྟེན་ནས་སྐྱེ་གི་རེད་ཟེར་ན་ནི་སྐྱེ་གི་མ་རེད་ཟེར་ལན་རྒྱག་པ་རེད་ཁ་ཅིག། འོ་དེ་ཟེར་ན་དག་རེད་ད་རང་ལུགས་ལའང་ད་ག་རང་ཡིན་རེད། འོ་ཧ། ཐུན་མོང་མ་ཡིན་པའི་རྒྱུ་བསྟན་བཅོས་ལ་ཐོས་བསམ་གྱིས་འཇུག་པར་བྱེད་པའི་ཐུན་མོང་མ་ཡིན་པའི་རྒྱུ་དེ་དགོས་འབྲེལ་ངག་རེད། དེ་མ་ལབ་ན་ས་བོན། མྱུ་གུ་སྐྱེས་པ་ལ་ས་བོན་མེད་ན་ག་ག་ཡང་ཆུ་ལུད་ལ་བརྟེན་ནས་སྐྱེ་ཡས་ཅིག་ད་མི་འདུག་ས་བོན་ཡོད་ན་ནི

ཐུན་མོང་མ་ཡིན་པའི་རྒྱུ་ས་བོན་ཡིན་ཡང་མྱུ་གུ་སྐྱེ་བ་དེ་དེ་ཁ་ཅིག་གི་ལན་རེད་ཁ་ཅིག་གི་ལན་རེད། ཡིན་ཡང་མྱུ་གུ་སྐྱེ་བ་ལ་ཆུ་ལུད་ལ་ལྟོས་པས་ཁྱབ་པ་མ་ངེས་ལ། ཆུ་ལུད་ཁོ་ན་ལས་སྐྱེས་པའི་དོན་ཡིན་ན་རྟགས་མ་གྲུབ་ཁ་ཅིག་གི་ལན་བརྒྱབ་ཟེར་དེ་ལ་རག་ལུགས་ཨ་ན་ང་ཡང་ད་ག་རང་ལབ་ཀྱིན་བྱས་རེད་འཇུག་པའི་ངག་ཐུན་མོང་མ་ཡིན་པ་དགོས་འབྲེལ་ངག་ཡིན་རེད། ཡིན་ཀྱང་སྐྱབས་འགྲོའི་ངག་ལ་བརྟེན་ནས་ཀྱང་འཇུག་པ་ནི་འགལ་གྱི་མ་རེད། ངག་དེ་ཁོ་ན་ལ་སེམས་ངག་དེ་སྲིད་དུ།